རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང། སྔོན་བོད་ཀྱི་ཆོས་རྒྱལ་སྲོང་བཙན་སྒམ་པོས། བོད་འབངས་ཡོངས་ལ་བླང་དོར་ལེགས་ཉེས་སྟོན་པའི་ཐབས་དམ་པ་ནི་འཇིག་རྟེན་ཡ་རབས་སྤྱོད་བཟང་གི་ལས་དང། ལམ་ལ་འཇུག་བསྐུལ་གནང་རྒྱུ་དེ་ཡིན་པར་གཟིགས་ཏེ། མི་ཆོས་གཙང་མ་བཅུ་དྲུག་དང། ལུས་ངག་ཡིད་གསུམ་གྱི་སྒོ་ནས་མི་དགེ་བ་བཅུ་སྤངས་ཏེ། མངོན་མཐོ་ངེས་ལེགས་ཀྱི་གོ་འཕང་བསྒྲུབ་པའི་ལས་ལམ། ལྷ་ཆོས་དགེ་བ་བཅུ་འདི། ཀུན་གྱིས་ཉམས་སུ་ལེན་པའི་གཞིར་གཏན་འབེབས་གནང་བའི་ཁྲིམས་སྲོལ་ཞིག་ཡིན། དེ་ཡང་ལྷ་ཆོས་དགེ་བ་བཅུ་ནི་ཧ་ལམ་ནང་པའི་ཆོས་ལ་དད་པ་བྱེད་མཁན་ཞིག་གི་ངོས་ནས་མཁྱེན་རྟོགས་ཡོད་པར་ངས་ངོས་འཛིན་ཞུ་གི་ཡོད། འོན་ཀྱང་གལ་པོ་ཆེ་ལ་ནན་ཏན་དང་དམ་པའི་ཆོས་ལ་བརྒྱ་ཚར་ཞེས་པའི་དཔེ་ལྟར་ད་ལྟ་དྲན་སྐུལ་ཞིག་ཞུས་པ་ཡིན་ན། སྲོག་གཅོད་སྤང་བ་དང་མ་བྱིན་པ་ལེན་པ་སྤང་བ་ལོག་གཡེམ་སྤང་བ་བཅས་ནི་ལུས་ཀྱི་དགེ་བ་གསུམ་ཡིན་པ་དང། རྫུན་དང་ཕྲ་མ་ཚིག་རྩུབ་ངག་འཁྱལ་སྤང་བ་བཅས་བཞི་ནི་ངག་གི་དགེ་བ་བཞི་ཡིན། དེ་ནས་ཡིད་ཀྱི་དགེ་བ་གསུམ་ནི་བརྣབ་སེམས་སྤོང་བ་དང་གནོད་སེམས་སྤོང་བ་ལོག་ལྟ་སྤོང་བ་བཅས་ཡིན། དེ་བཞིན་ཆོས་རྒྱལ་སྲོང་བཙན་སྒམ་པོས། འཇིག་རྟེན་མི་ཆོས་ལ་བརྟེན་པའི་མི་ཆོས་གཙང་མ་བཅུ་དྲུག་གཏན་འབེབས་གནང་བ་དེ་དག་ནི། དཀོན་མཆོག་གསུམ་ལ་བླ་མར་བཟུང་ནས་གུས་པས་མཆོད་པ་དང་གཅིག། ཚེ་འདི་དང་སྐྱེ་བ་གཞན་དུ་ཕན་པའི་དམ་པའི་ཆོས་སྒྲུབ་པ་དང་གཉིས། ཕ་མར་དྲིན་གཟོ་བའི་བསྙེན་བཀུར་ཆེ་བ་དང་གསུམ། ཡོན་ཏན་ཅན་ལ་མཆོག་ཏུ་མཐོང་ནས་གོང་དུ་བཀུར་བ་དང་བཞི། རིགས་མཐོ་བ་དང་རྒན་པ་རྣམས་ལ་བཀུར་སྟི་ཆེ་བ་དང་ལྔ། ཡུལ་མི་ཁྱིམ་མཚེས་དང་དམན་པ་རྣམས་ལ་ཅི་ནུས་ཀྱིས་ཕན་པ་བསྒྲུབ་པ་དང་དྲུག། ཡིད་དྲང་ཞིང་ལྡན་པ་དང་བདུན། མཛའ་བཤེས་ལ་གསར་འགྲོགས་སྤངས་ཏེ་ངན་སེམས་མ་ནོར་བའི་གཞུང་རིང་བ་དང་བརྒྱད། མི་ཡ་རབས་ཀྱི་སྤྱོད་ཚུལ་ལ་ལྟ་བ་དང་དགུ། ཧ་ཅང་བཟང་ཞན་གྱི་མཐའ་གཉིས་སུ་མ་ལྷུང་བར་ཟས་ནོར་ལ་ཚོད་འཛིན་བྱེད་པ་དང་བཅུ། སྔར་དྲིན་ཅན་གྱི་མི་རྩད་བཅད་དེ། ཕན་ལན་སྒྲུབ་པ་དང་བཅུ་གཅིག། བུ་ལོན་དུས་སུ་འཇལ་ཞིང་བྲེ་སྲང་ལ་གཡོ་སྒྱུ་མ་བྱས་པ་དང་བཅུ་གཉིས། ཀུན་ལ་ཕྲག་དོག་ཆུང་བ་དང་བཅུ་གསུམ། ངན་པའི་གྲོས་ལ་མི་ཉན་ཞིང་རང་ཚུགས་འཛིན་པ་དང་བཅུ་བཞི། ངག་འཇམ་ཞིང་སྨྲ་བ་ཉུང་བ་དང་བཅོ་ལྔ། ཐེག་པ་ཆེ་ཞིང་བློ་ཁོག་ཡངས་པ་དང་བཅུ་དྲུག་བཅས་ཡིན། གཤམ་དུ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་ཞི་བདེ་ཀུན་ཁྱབ་གླིང། ནང་པའི་ཆོས་ཚོགས་ཀྱི་འགན་འཛིན་དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་ཀྱིས་མི་ཆོས་གཙང་མ་བཅུ་དྲུག་རེ་རེ་ལ་འགྲེལ་བཤད་གནང་བ་ཞིག་གསན་གྱི་རེད། ད་མི་ཆོས་གཙང་མ་བཅུ་དྲུག་ཅིག་ཕར་རེ་རེ་ནས་ངོ་སྤྲོད་ཞུས་པ་ཡིན་པ་ཡིན་ན། ད་དང་པོ་དེ་ང་རང་ཚོ་ད་སྐྱབས་གནས་དཀོན་མཆོག་གསུམ་ལ་མོས་པ་དང་གུས་པ་བྱེད་དགོས་རེད་གསུངས་ཡ་འདི། སྤྱིར་བཏང་ནི། གཅིག། ཆོས་ལུགས་ཡོད་མཁན་ཡིན་པ་ཡིན་ན་ད་སོ་སོ་སོ་སོ་གི་ཆོས་ལུགས་ད་སངས་རྒྱས་དཀོན་མཆོག་ཡིན་ན་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་སྐྱབས་གནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་པ། ཆོས་ལུགས་མེད་མཁན་ཡིན་པ་ཡིན་ན་ཡང་ཆོས་ལུགས་ཡོད་མཁན་གྱི་ད་དཀོན་མཆོག་ག་རེ་ཡོད་པ་ཡིན་ན་དེ་ལ་ད་གུས་ཞབས་བྱེད་དགོས་ཡས་འདི་ཁོ་གནད་འགག་ཆེན་པོ་གཅིག་ཆགས་བསྡད་པ་ཡིན་ཙང་ང་ཚོ་ད་མི་ཆོས་གཙང་མ་བཅུ་དྲུག་གི་ནང་ནས་དང་པོ་འདི་ནི་སྐྱབས་གནས་དཀོན་མཆོག་གསུམ་ལ་མོས་པ་དང་གུས་པ་བསྐྱེད་དགོས་རེད་གསུངས་ཡས་གཅིག་འདི་རེད་བཞག་གཉིས་པ་འདི་དམ་པའི་ཆོས་བཙལ་ཞིང་བསྒྲུབ་པ་རེད་བ་ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཙམ་གྱིས་མི་འགྲིག་པ་ཨ་ནི་སངས་རྒྱས་ཀྱིས་གསུངས་བཞག་པའི་གི་དམ་པའི་ཆོས་འདི་ཨ་ནི་བསྒྲུབ་དགོས་རེད་གསུངས་ཡས་འདི་བསྒྲུབ་གསུངས་ཡས་འདི། གཙོ་བོ། ཆོས་བསྒྲུབ་གསུང་ཡས་དེ་བདེ་སྐྱིད་ཀྱི། རྩ་བ་འདི། ཆོས་ཡིན་ཙང་འདིའི་ཐོག་ནས། དམ་པའི་ཆོས་བཙལ་ཞིང་སྒྲུབ་པ་གསུང་གི་ཡོད་ས་རེད། གསུམ་པ་འདི། ཨ་ནི། སོ་སོའི་གི། ཕ་མ་ལ་ད་དྲིན་ལན་འཇལ་དགོས་རེད་གསུང་ཡས་འདི་ད་ཕ་མ་དེ་སྟེང་གི་ཆ་ནས་ཁོ་རྩ་ཆེན་པོ་ཅིག་ཡིན་ཙང་རེད་བ་ད་ངས་ཕ་མ་རྩ་ཆེན་པོ་ཡིན་པའི་རྒྱུ་མཚན་མང་པོ་ཞུ་དགོས་ཡོད་མ་རེད་ད་ང་ཚོ་སྟེང་གི་ཆ་ནས་སོ་སོའི་ལ་རེད་བ་ཨ་མ་ཁོག་པ་ནང་ནས་སྐྱེས་པ་ནས་བཟུང་སྟེ་ཨ་ནི་ད་བཀའ་དྲིན་མང་པོ་ཅིག་བསྐྱངས་གནང་ཡོད་རེད་བ། འོ་དེ་འདྲའི་གྱི་ཐོག་ནས་ཕ་མའི་དྲིན་ལན་མ་འཇལ་ན། དེ་ལ་དེ་ལ་བརྟེན་པའི་ད་ང་རང་ཚོ་དཀའ་ངལ་མང་པོ་ཅིག་ཡོང་གི་ཡོད་པ་ཡིན་ཙང། ཕ་མའི་དྲིན་ལན་འཇལ་དགོས་ཡས་དེ་གནད་འགག་ཆེན་པོ་ཅིག་བརྩི་གནང་ཤག། དེ་ནས་བཞི་པ་དེ་ཡོན་ཏན་ཅན་ལ་ཞེ་མཐོང་ཡོད་པ་རེད་བ། གཅིག་ཡོན་ཏན་ཅན་ལ་ང་རང་ཚོ་ད། ཞེན་ཁོག་དང་བརྩི་མཐོང་ཡོད་པ་འདི་ཁོ་གནད་འགག་ཆེན་པོ་རེད། རོ་མི་ཡིན་པ་གཅིག་པ་རེད་དེ། ཁོ་རང་ཤེས་ཡོན་གྱི་ཆ་ནས་རེད་བ། ཤེས་ཡོན་གྱི་ཆ་ནས་ཨ་ནི་བརྩི་མཐོང་བྱེད་དགོས་ཡས་དེ་ཁོ་གནད་འགག་ཆེན་པོ་གཅིག་རེད་ཤག་འོ་དེ་འདྲ་ཅིག་རེད། ལྔ་པ་དེ། རིགས་མཐོ་བ་དང་རྒན་པར་བཀུར་བསྟི་ཆེ་བ་ཟེར་ནས་ད་རིགས་མཐོ་བ་གསུང་ཡས་དེ་ཁོ་འགྲེལ་བཤད་རྒྱབ་སྟངས་མང་པོ་ཅིག་ཕལ་ཆེར་ཡོང་གི་ཡོད་ས་རེད། སྐབས་འདིར་རིགས་མཐོ་བ་གསུམ་ཡིན་ཏེ། རྒྱལ་པོའི་རིགས་དང་བྲམ་ཟེའི་རིགས་དང་ཤཱཀྱའི་རིགས་དང། འོ་དེ་འདྲའི་ཞིག་གིས་ད་ལྟ་བོད་ལ་ཡིན་ན་སྐུ་དྲག་གི་རིགས་ཟེར་འོ་དེ་འདྲའི་ཞིག་ལ་གོ་དགོས་མེད་འགྲོ། རེད་བ། ད་སྐབས་སུ་བབས་པའི་རིགས་མཐོ་བ་གསུང་ཡས་དེ་ཤཱཀྱའི་རིགས་དང། བྲམ་ཟེའི་རིགས་དེ་ཚོ་ལ། ཨ་ནི་ང་རང་ཚོ།

མ་རབས་ཀྱི་སྤྱོད་པ་དེ་ཉིད་ཐག་རིང་དུ་གཏོང་ཡས། བཅུ་པ་དེ་ཟས་ནོར་ལ་ཚོད་འཛིན་པ་ད་ཟས་དང་ནོར་གསུང་ཡས་དེ་ད་ཟས་དེ་ང་རང་ཚོ་ད་ག་ཟེ་གི་ཟས་ལ་གསུང་གི་ཡོད་ས་མ་རེད་ཆང་ཨ་རག་དང་ཨ་ནི་ཆང་ཨ་རག་དང་ད་ཚོད་འཛིན་ཡས་ཡིན་པ་རེད་ཨ་ནི་ཁ་ལག་ཡིན་པ་ཡིན་ན་ཡང་ཟས་ཀྱི་ཚོད། རན་པའང་གསུང་ཡས་དེ། རེད་བ། ཚོད་འཛིན་མ་བྱས་ན་ཡང། སྐུ་གཟུགས་དེ་ཚོ་རྒྱགས་པ་ཆགས་དེ་འདྲ་ཅིག་རེད། དེ་ལ་དེ་ནས་ཡང་ནད་ན་ཚ་མང་པོ་འབྱུང་གི་ཡོད་པ། ནོར་ལ་ཚོད་མ་འཛིན་པ་ཡིན་ན་འདོད་པ་ལ་མཐའ་མེད་པ་ཡིན་ཙང། དེའི་དབང་གིས་ཡང་ང་རང་ཚོ། ནོར་གྱི་དབང་གིས་མི། ཕར་ཚུར་གསོད་རེས་བཏང་ཡས་དང་རེད་བ་མགོ་སྐོར་བཏང་ཡས་དང་དེ་འདྲ་ཡོང་གི་ཡོད་པ་ཡིན་ཙང། ཟས་དང་ནོར་ལ་ཚོད་ཟིན་དགོས་རེད་གསུང་ཡས་དེ། སྔར་དྲིན་ཅན་གྱི་མི་རྩད་གཅོད་པ་རེད་བ། སོ་སོའི་ལ།

དེ་ནས་བྲེ་སྲང་ལ་གཡོ་མེད་པ་གསུང་ཡས་དེ་རེད་བ། བྲེ་སྲང་ལ་གཡོ་མེད་པ་གསུང་ཡས་དེ་ང་རང་ཚོ་ད་བྲེ་སྲང་བྲེ་སྲང་གསུང་ཡས་དེ་ནས་དང་རྩམ་པ་དང་འདི་འདྲའི་ད་ཚད་རྒྱག་ཡས་དེ་ལ་བྲེ་སྲང་གསུང་གི་འདུག་བ་འོ་དེ་ལ་མགོ་སྐོར་གཏོང་ཡས་འདི་འདྲའི་མེད་པ་རེད་བ། དེ་ནས་བཅུ་གསུམ་པ་དེ་ཀུན་ལ་ཕྲག་དོག་བྱུང་བ་ང་རང་ཚོ་ང་རྒྱལ་དང་ཕྲག་དོག་དང་འགྲན་སེམས་ལ་ནི་ཚང་མ་ལ་གཅིག་མཚུངས་ཀྱི་ཅིག་ཡོད་རེད་ཕྲག་དོག་གིས་སེམས་མ་སྐྱིད་པ་ཡོང་གི་རེད་བ་སེམས་མ་སྐྱིད་པ་ཡོང་ཡས་དེ་སེམས་ཞི་བདེ་ཡོང་ཡས་ལ་ད་འགལ་རྐྱེན་བྱེད་ཀྱི་ཡོད་པ་ཡིན་ཙང་ཀུན་ལ་ཕྲག་དོག་ཆུང་བ། དེ་ནས་བཅུ་བཞི་པ་དེ་ངན་པའི་གྲོས་ལ་མི་ཉན་ཞིང་རང་ཚུགས་འཛིན་པ་རེད་བ་ངན་པའི་གྲོས་གསུང་ཡས་དེ་ང་རང་ཚོ་གིས་ད་ལམ་ལོག་པ་ལ་འགྲོ་མཁན་དང་སྡིག་པའི་ལས་ཀྱི་ལམ་ཁ་ལ་འགྲོ་མཁན་གྱི་མི་མཉམ་དུ་གྲོས་བྱེད་ཀྱི་ཡོད་མ་རེད་འདིའི་སྐད་ཆ་ལ་ཉན་གྱི་ཡོད་མ་རེད་གསུངས་རེད་ཁོ་རང་སྡིག་པའི་ལས་ལ་འགྲོ་ཚར་མཁན་མི་ཡིན་ཙང་འདི་མཉམ་དུ་གྲོགས་པོ་བསྒྲིགས་པ་ཡིན་པ་ཡིན་ན་སོ་སོ་རང་ཉིད་ཡང་སྡིག་གི་ལམ་ཁ་ལ་འགྲོ་ཡས་ཀྱི་ད་ཉེན་ཁ་ཡོང་གི་ཡོད་པ་ཡིན་ཙང་ནི། ངན་པའི་གྲོས་ལ་མི་ཉན་ཞིང་རང་ཚུགས་འཛིན་པ་རང་ཚུགས་བརྟན་པོ་དགོས་པ་རེད་གསུངས་ཡ་འདི་རེད་བ་ད་ལྟ་མཁན་པོ་འཇིགས་མེད་ཕུན་ཚོགས་ལགས་ཀྱིས་འདི་གསུངས་གནང་གི་འདུག་རང་ཚུགས་མ་ཤོར། གཞན་སེམས་མ་དཀྲུག་གསུངས་ཡ་འདི་དཔེ་གནད་འགག་རེད་འདུག་བ་ཚིག་གཉིས་པོ་འདི་རེད་བ་རང་ཚུགས་མ་ཤོར་རང་ཚུགས་དེ་ཤོར་བ་བྱེད་ཀྱི་ཡོད་མ་རེད་གཞན་གྱི་སེམས་དཀྲུག་ཡོད་མ་རེད་གསུངས་ཡ་འདི། ངག་འཇམ་ཞིང་སྨྲ་བ་ཉུང་བ། བཀའ་མོལ་ག་རེ་བཤད་པ་ཡིན་པ་ཡིན་ན་ཡང་འཇམ་པོའི་ཐོག་ནས་གསུང་དགོས་རེད། སྐད་ཆ་མང་པོ་མང་པོ་གསུང་གི་ཡོད་མ་རེད་མང་དྲགས་པ་ཡིན་པ་ཡིན་ན་ཡང་དེ་ནོར་འཁྲུལ་ཤོར་ནས་གོ་ལོག་སྐྱེ་སྲིད་པ་རེད་གསུང་གི་ཡོད་ས་རེད། རེད་བ། ད་ཐ་མ་བཅུ་དྲུག་པ་དེ་ཐེག་པ་ཆེ་ཞིང་བློ་ཁོག་ཡངས་པ་དེ་ཟེར་རེད་བ། ཐེག་པ་ཆེ་ཞིང་གསུང་ཡས་དེ་ང་རང་ཚོ་བསམ་བློ་རྒྱ་ཆེན་པོ་དགོས་ཀྱི་ཡོད་པ་རེད་བ། བསམ་བློ་རྒྱ་ཆེན་པོ་བསམ་བློ་སྦུག་སུབ་དོད་པོ་མེད་པ་བསམ་བློ་རྒྱ་ཆེན་པོ་དང་བློ་ཁོག་ཡངས་པ་ག་རེ་ཡིན་པ་ཡིན་ན་གྲོས་བསྡུར་གྱི་ཐོག་ནས་ཐག་གཅོད་ཐུབ་པའི་སྤྱི་པའི་ཀྱི་ལས་ཀ་ཡིན་པ་ཡིན་ན་ཡང་རེད། སོ་སོ་ཡི་སྒེར་ནང་མི་སོ་སོ་ཀྱི་ལས་ཀ་ཡིན་པ་ཡིན་ན་ཡང་རེད། ཨ་ནི་བློ་ཁོག་ཡངས་པ་དང་སེམས་རྒྱ་ཆེན་པོ་ཅིག་གུ་ཡངས་པོ་ཅིག་དགོས་ཀྱི་རེད་ཟེར་ནས། ཨོ་དེ་འདྲས་ཅིག་གསུངས་གནང་གི་འདུག་ད་མི་ཆོས་གཙང་མ་བཅུ་དྲུག་གི་ད་འགྲེལ་བཤད་མདོར་བསྡུས་ཅིག་ཞུས་པ་ཡིན་པ་ཡིན་ན་འདི་འདྲས་ཅིག་ཆགས་ཀྱི་འདུག་ཨ་ཐུགས་རྗེ་གནང་བཀའ་དྲིན་ཆེ། དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་ཐུགས་རྗེ་གནང་ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།